བོད་མི་ཚོས་རྒྱ་ནག་གི་དབང་བསྒྱུར་ལ་ངོ་རྒོལ་ཆེད་དུ་རྒྱ་མིའི་དམག་མིར་ཁ་གཏད་ཀྱི་འཐབ་རྩོད་གཞི་རྒྱ་ཆེ་ཞིང་རྣོ་ངར་ལྡན་པ་ཞིག་བྱས་ཡོད་པ་རེད། རྒྱ་ནག་གཞུང་གི་དཔོན་རིགས་ཚོས་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་དགུ་ལོའི་དབུས་གཙང་ཁུལ་གྱི་ཟིང་འཁྲུག་གི་ངོ་ལོག་དེའི་ནང་བཅིངས་འགྲོལ་དམག་མིར་འཇབ་རྒོལ་བྱས་ཏེ་བསད་པ་སོགས་དམག་དཔུང་ལ་ཕམ་ཉེས་ཚབས་ཆེ་དེ་ལྟ་བུ་ལྔ་བཅུ་ང་དགུ་ལོའི་ངོ་ལོག་ཟིང་འཁྲུག་སྐབས་སུ་ཡང་བྱུང་མེད་ཅེས་བརྗོད་མཁན་ཡང་ཡོད་པ་རེད། དབུས་གཙང་ཁུལ་གྱི་གཞི་རྒྱ་ཆེ་བའི་མང་ཚོགས་ཀྱི་གྱེན་ལངས་ཁག་གི་ནང་ནས་སྐད་གྲགས་ཆེ་ཤོས་ཤིག་ནི་ལྷ་སའི་ཉེ་འགྲམ་གྱི་སྙེ་མོ་རྫོང་ན་བྱུང་ཡོད་ཅིང་སྙེ་མོའི་གྱེན་ལངས་ཀྱི་ལས་འགུལ་དེའི་འགོ་ཁྲིད་མཁན་ནི་ཨ་ནི་འཕྲིན་ལས་ཆོས་སྒྲོན་ཞུ་བ་ཞིག་བྱུང་ཡོད་པ་ཁོང་ནི་བོད་ཀྱི་དེང་དུས་ཀྱི་ལོ་རྒྱུས་ཐོག་ལ་དཔའ་མོ་དང་མོ་ཁྱོ་ག་སོགས་འབོད་སྲོལ་ཡོད་པ་མ་ཟད། ཁ་ཅིག་གིས་ཁོང་ནི་དུས་རབས་བཅོ་ལྔའི་ནང་དུ་ཧྥ་རན་སི་ནང་དུ་བྱུང་བའི་དཔའ་མོ་སྐད་གྲགས་ཅན། Joan of Arc། དང་འདྲ་བ་ཞིག་ལ་འགྲེལ་བརྗོད་ཀྱིས་བོད་ཀྱི Joan of Arc ཞེས་འབོད་སྲོལ་ཡང་ཡོད་པ་རེད། དེ་རིང་ང་ཚོས་བུད་མེད་ཀྱི་ལས་རིམ་དེ་བརྒྱུད་དེ་མཐའ་མ་རྒྱ་ནག་གཞུང་གིས་སྲོག་ཐོག་ཏུ་བཏང་བའི་སྙེ་མོའི་ཨ་ནེ་འཕྲིན་ལས་ཆོས་སྒྲོན་དང་ཁོང་གིས་འགོ་ཁྲིད་པའི་སྙེ་མོའི་གྱེན་ལོག་གི་ལས་འགུལ་སྐོར་ལ་ངོ་སྤྲོད་རགས་ཙམ་ཞིག་ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་གི་ལོ་རྒྱུས་དགེ་རྒན་ཆེན་མོ་གཙང་ཕྲུག་སྟོབས་ལགས་དང་ཡང་སྐབས་དེར་སྙེ་མོ་རྫོང་དུ་ཞིང་པ་ཡིན་པའི་ཕུན་ཚོགས་བཀྲ་ཤིས་ལགས་ཀྱིས་ལོ་ཤས་གོང་འདི་ག་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་བའི་སྒྲ་འཇུག་སོགས་ཀྱི་ཐོག་ནས་ངོ་སྤྲོད་རགས་ཙམ་ཞིག་ཞུ་གི་ཡིན། ཐོག་མར་སྟོབས་ལགས་བཀྲ་ཤིས་བདེ་ལེགས་ཨ་ནི་སྟོབས་ལགས་དང་པོ་འདི་ལ་སྙེ་མོའི་ཨ་ནེ་ཞུ་བ་དེ་བོད་མིའི་སེམས་ནང་དུ་ད་བར་དུ་ལུས་ཏེ་སྐད་གྲགས་ཆེ་བ་ཞིག་ཏུ་གྱུར་ཡོད་པ་དེའི་རྒྱུ་མཚན་དང་ཁོང་སུ་ཡིན་མིན་ངོ་སྤྲོད་ཁྱུག་ཙམ་གནང་རོགས་གནང། སྙེ་མོའི་ཨ་ནེ་འཕྲིན་ལས་ཆོས་སྒྲོན་ཞུ་མཁན་དེ་ཡོངས་གྲགས་ཀྱི་ཚོན་རྭ་མཛོད་ལ་དེ་ལྟར་ཡོངས་སུ་སྐད་གྲགས་ལུགས་ཆགས་ཅེས་པ་ཞིག་ཚང་མ་ལུགས་ཀྱི་ཤེས་རྟོགས་ཡོང་ཨེས་ན་འདྲ། ལྷག་པར་དུ་ལོ་རྒྱུས་རིག་གནས་དང་ཆབ་སྲིད་ཀྱི་གནད་དོན་ཐོག་ལ་ཨ་ནི་དོ་སྣང་ཡོད་པ་ཚོའི་མི་ཚོས་ཡོངས་གྲགས་ཀྱིས་ཧ་གོའི་སྙེ་མོའི་ཨ་ནི་འཕྲིན་ལས་ཆོས་སྒྲོན་ཟེར། དེ་འདྲ་ཡོང་དགོས་དོན་ཅིག་ག་རེ་ཆགས་རེད་ཟེར་ན། གཞི་རྩའི་གི་ཨ་ནི་ལགས་དེ་ག་རེ་ཟེར་ན་ང་རང་ཚོའི་ཆོས་ལུགས། ད་ནི་རིག་གནས་ཀྱི་ཐོག་ནས་ཡང་མིན་ན་སྐུ་དྲག་གྲགས་ཅན་གྱི་དོན་དེ་འདྲའི་ཐོག་ནས་སྐད་གྲགས་ཆགས་དགོས་དང་ང་ཚོས་ཀྱི་ལོ་རྒྱུས་ལ་རྗེས་དྲན་བྱེད་དགོས་ཀྱི་མི་སྣ་ཞིག་ཆགས་བསྡད་ཡོད་མ་རེད་སྙེ་མོའི་ཨ་ནི་འཕྲིན་ལས་ཆོས་སྒྲོན་ཞུ་མཁན་དེ་ཨ་ནི་བཙུན་མ་དཀྱུས་མ་གཅིག་གིས་སྤྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་དགུ་གི་ཨ་ནི་ཟླ་བ་དྲུག་པའི་ཚེས་པ་བཅུ་གསུམ་ཉིན་སྙེ་མོ་རྫོང་དུ་ཨ་ནི་ད་དུས་སྐབས་འདིའི་སྐབས་སུ་ད་རིག་གནས་གསར་བརྗེ། འགོ་ཚུགས་དུས་སྐབས་སུ། ཨ་ནི་བོད་མི་མང་གི་ད། རྙིང་བཞི་རྩ་གཏོར་ལ་ཉེས་ཀྱི་ཁྲོད་དུ་ཨ་ནི། བོད་མིའི་སེམས་ཁམས་ཀྱི་ད་ག་རེ་ཟེར་ན་ང་ཚོའི་ཆོས་ལུགས་ཀྱི་རིག་གནས་དང་དད་མོས་དེ་ཚང་མ་རྩ་གཏོར་བཏང་རེད། ད་འདི་ནས་བྱས་རྗེས་རིག་གནས་གསར་བརྗེའི་གཞུག་དྲུག་ཅུ་རེ་དགུ་ཡི་དུས་ཚོད་ལ། ད་རྒྱ་ནག་གི་མཉམ་འབྲེལ་དང་གྱེན་ལོག་ཟེར་ནས་སོ་ར་དེ་འདྲས་བཙུགས་པ་དང་ལྷག་པར་དུ་ད་དུས་སྐབས་འདིའི་སྐབས་སུ། མི་མང་གི་གཞུང་འབྲུ་ཡར་བསྡུ་དགོས་ཀྱི་རྒྱལ་གཅེས་གཞུང་འབྲུ་ཡ་ནས་བསྡུས་བྱས་ད་མི་མང་གི་འཚོ་བ་དཀའ་ངལ་ཤོ། ཁྲེལ་ཡོད་དུ་སྒོས་སུ། གཞས་འུར་ལ་དུ་དུ་སྒོས་སུ་ཨ་ནེ། འཕྲིན་ལས་ཆོས་སྒྲོན་ཞུ་མཁན་ཅིག་གིས་ཨ་ནེ་དཀྱུས་མ་ཅིག་གིས་ཨ་ནི། འགོ་ཁྲིད་བྱས་ད་གི་དུས་སྐབས་དུས་ཀྱི་སྙེ་མོ་གཞུང་ད་ས་གནས་སྲིད་གཞུང་ཟེར་ན་འདྲ་སྙེ་མོ་རྫོང་ཟེར་ན་འདྲ་འདི་ཡི་གི་ཨ་ནི་སྲིད་གཞུང་གི་ལས་བྱེད་དེ་ཚོ་ལ་ཡ་ཨ་ནི། གྱེན་ལོག་བརྒྱབ་བྱས་ཨ་ནི་ག་རེ་ཟེར་ན། རྒྱལ་གཅེས་གཞུང་འབྲུ་སྤྲོད་མ་དགོས་པ་དང་ཨ་ནི་དེ་ག་ནང་བཞིན་ཆོས་དད་རང་མོས་དགོས་པ་འོ་དེ་འདྲས་ཀྱི་འབོད་ཚིག་དེ་འདྲས་ཀྱི་ཐོག་ནས་ཨ་ནི་ཨ་ནེ་འཕྲིན་ལས་ཆོས་སྒྲོན་ལགས་ཀྱིས་ཨ་ནི་སྙེ་མོ་ས་གནས་གཞུང་དེ་ལ་ཡ་གྱེན་ལོག་བརྒྱབ་བྱས་ཨ་ནི། དུས་སྐབས་དེ་གི་ད་ས་གནས་སྲིད་གཞུང་ས་གནས་གཞུང་དེ་གི། ལས་བྱེད་མང་པོ་ཞིག་བཀྲོངས་བ་དང་ཨ་ནི་ཨ་ནེ་གིས་འགོ་ཁྲིད་བྱས་ཨ་ནི་རིམ་པས་རྒས་ཟླ་སྙེ་མོ་བརྒྱུད་དེ་ག་བཞད་མཐོང་སྨོན་དང་རྣམ་གླིང་དང་ངམ་རིང་དང་ལྷ་རྩེ་ཕུན་ཚོགས་གླིང་འོ་འདི་ཚོ་ལ་ལས་འགུལ་ཚ་རླབས་ཤུགས་ཆེ་བོ་ཞིག་འབར་བ་ཡིན་པ་སོང་ཙང་ཨ་ནེ་དཀྱུས་མ་གཅིག་གིས་རྒྱ་ནག་གཞུང་ལ་ཨ་ནི་ངོ་རྒོལ་བརྒྱབ་བྱས་ཧ་ལམ་དུས་སྐབས་དེ་གི་ལས་འགུལ་དེའི་ཁྲོད་ནས་ཨ་ནེ་གིས་ལས་འགུལ་སྤེལ་བའི། བརྒྱུད་རིམ་འདི་ཡི་ཁྲོད་ནས་སྐབས་དུས་ཀྱི་རྒྱ་ནག་གི་ཀུང་ཧྲེ་བཞི་བཅུ་ཞེ་གསུམ་དང་ཆུས་ཉི་ཤུ་རྩ་ལྔ། ཤང་བརྒྱ་དང་སུམ་ཅུ། དེ་འདྲའི་གཡས་གཡོན་གཅིག་ཨ་ནི་ཉི་མ་བརྒྱད་ཅུའི་རིང་ལ་ཚུར། བོད། བོད་མི་བོད་ས་གནས་མི་མང་རང་གི་བོད་པ་རང་གི་ཨ་ནི་སྒེར་བདག་བྱེད་ཡས་ཀྱི་ཨ་ནི་ག་ཟེར་ན། དམིགས་བསལ་གྱི་ད་རང་བཙན་རང་བདག་བྱེད་ལོ་ཆུ་ཐུབ་པའི་ལོ་ཉི་མ་བརྒྱད་ཅུ་ཞིག། ཨོ་དེ་འདྲས་ཀྱི་ལས་འགུལ་སྣེ་ཁྲིད་པ་འདི་འགོ་ཐོག་མ་འཛུགས་མཁན་འདི་ཨ་ནེ་འདི་ཡིན་པ་སོང་ཙང་ཡོངས་གྲགས་ཀྱི་ད་ང་ཚོའི་སྐད་གྲགས་ཆེ་བོ་གི་སྙེ་མོ་ཨ་ནེ་འཕྲིན་ལས་ཆོས་སྒྲོན་ཞུ་ཡས་ཀྱི་གཅིག་རེད། གཉིས་པ་དེ་ལ་ད་དེ་གི་ལས་འགུལ་དེ་ལ་དེ་ནས་རྒྱ་ནག་གཞུང་གིས་ནི་གདུག་རྩུབ་ཆེན་པོའི་ངང་ནས་ནི་ཨ་ནེ་འཕྲིན་ལས་ཆོས་སྒྲོན་ཨ་ནི། དམར་གསོད་བཏང་ཡས་ཅིག་ལྷ་ས་ལ་མར་ཁྲིད་བྱས་ཙང་དམར་གསོད་བཏང་ཡས་ཀྱི་ད་བརྒྱུད་རིམ་འདི་ཡི་ཐོག་ནས་ད་དངོས་གནས་ཀྱི་ག་ཟེར་ན་ད་རྒྱལ་གཅེས་ཀྱི་དཔའ་བོ། ད་དཔའ་མོ་ལགས་པ་ར་རྒྱལ་གཅེས་ཀྱི་དཔའ་མོ་གྲགས་ཅན་འདི་ལ་བྱུང་བ་སོང་ཙང་ཨ་ནི་ང་ཚོས་ད་ལྟ་ཡང་སྙེ་མོ་ཨ་ནེ་འཕྲིན་ལས་ཆོས་སྒྲོན་ཟེར་ཡོངས་གྲགས་ཀྱི་བོད་པའི་ཀྱི་འདས་པའི་ལོ་རྒྱུས་ཆབ་སྲིད་ཐོག་ལ་དོ་སྣང་ཡོད་མཁན་ཚང་མ་ལ་ཁོ་པའི་ཆ་རྒྱུས་ཡོད་པ་ཆགས་བསྡད་པ་རེད་ལ། དོལ་རྒྱལ་ནང་ཨ་འདི་འདྲའི་ད་སྙེ་མོའི་ཨ་ནེ་འཕྲིན་ལས་ཆོས་སྒྲོན་ལགས་ཁོ་རང་སྒེར་གྱི་ལོ་རྒྱུས་འདི་འདྲའི་ཞེ་དྲགས་ཅིག་མཐོང་ཡག་མི་འདུག་ཡིན་ནའི་མ་ད་ས་གནས་འདི་བ་ནས་གོ་ཡག་བྱས་བ་ཡིན་ན་ཁོ་རང་སྙེ་མོ་ཕུ་གསུམ་གྲོང་གི་ད་ཞིང་པ་དབུལ་ཕོངས་ཅིག་གི་ཁྱིམ་ཚང་ནས་ཡིན་པ་དང་དེ་ག་ནས་ཤིང་རྟ་ཁོ་རང་བཙུན་དགོན

ཡིག་ཚགས་ཀྱི་ཁྲོད་ལ། ཆོས་ལགས་ཀྱི་གཞི་རྩའི་གི་ག་ཟེར་ན་མི་ཚེ་ཁོ་རང་གི་སྐུ་སྒེར་གྱི་གནས་ཚུལ་དང་འབྲེལ་བའི་ལོ་རྒྱུས་རེ་གཏད་དུ་ཉུང་ཉུང་ལོས་ཞིག་འདུག། གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་དགུ་ལོའི་སྤྱི་ཟླ་གསུམ་པ་ནས་ཨ་ནེ་འཕྲིན་ལས་ཆོས་སྒྲོན་ལགས་དང་རང་བྱུང་ཞུ་བ་སོགས་ཀྱིས་འགོ་ཁྲིད་དེ་སྙེ་མོ་རྫོང་གི་ས་གནས་རྒྱ་མིའི་འགོ་ཁྲིད་དང་ལས་བྱེད་པ་བཅིངས་འགྲོལ་དམག་མི་སོགས་ལ་ཕར་རྒོལ་གྱི་ལས་འགུལ་སྤེལ་བ་དང་ལྷག་པར་དུ། དྲུག་ཅུ་རེ་དགུའི་སྤྱི་ཟླ་དྲུག་པའི་ཚེས་བཅུ་གསུམ་ནས་བཅུ་བཞི་བར་ཉིན་གཉིས་རིང་འཐབ་འཛིང་ཤུགས་ཆེ་ཤོས་ཤིག་བྱས་ཡོད་པ་དང། སྐབས་དེའི་སྙེ་མོ་རྫོང་གི་ཞིང་པ་ཡིན་པའི་ཕུན་ཚོགས་བཀྲ་ཤིས་ལགས་ཀྱིས་དེའི་སྐོར་ངོ་སྤྲོད་གནང་བར། ཨ་ནི་ད་སྙེ་མོ་ཤང་མི་དམངས་སྲིད་གཞུང་གི་ནང་ཁུལ་ལ་ཡ་རྒྱ་མི་ཡ་ངོ་རྒོལ་བྱེད་ཁ་དང་པོ་དང་པོ་ཤང་ལ་ཡ་འབུར་འཇོམས་བྱེད་ཁ་འགྲོ་ཡ་ཉིན་མོ་དེ་དེ་ཡ་ཁོ་ཚོས་ཨ་ནི་ད་བོད་པའི་དར་ཆ་ཞིག་བཟོས་འདུག་ཨ་ནི་ད་བོད་པའི་དར་ཆ་འདི་ད་ང་ཚོ་བོད་རྒྱལ་ཁབ་ཆེན་པོའི་དར་ཆ་བྱས་རྗེས་མི་མང་གི་རྒྱུས་མེད་པ་འདྲ་གཏོང་བ་སྙིང་རྗེ་ད་ཡོང་གི་མར་པ་ད་སྐུ་དྲིན་ཆེ་ང་མང་ཆེ་ལོ་གཞོན་གཞོན་ཤ་སྟག་རེད་ཁོང་ཚོས་དར་ཆ་འདིས་ང་ད་ཆུ་བཞི་སྒང་དྲུག་དར་ཆ་འབྱོར་བ་རེད་འདི་ཁ་བྲོས་ཀྱིས་ཁུ་འབྲས་རེ་བཞི་ཟོས་པ་འདྲ་ཁུ་འབྲས་རེ་བཞི་ཟོས་ཨེ་ནི་དར་ཆ་འདི་ཡང་མཐོ་པོ་ཞིག་བཀྱག་བྱས་བྱས་བསང་བཏང་ཨེ་ནི་བོད་རང་དབང་རང་བཙན་ཡིན་ཟེར་རྒྱལ་བ་རིན་པོ་ཆེ་སྐུ་ཚེ་ཁྲི་ཕྲག་ཏུ་བརྟན་པར་ཤོག་ཟེར་བྱས་གང་ལྟར་ཁོང་ཚོས་སྐད་འབོད་འདི་འདྲ་ཅིག་བཤད་བྱས

རྒྱ་ནག་གཞུང་གི་བསྡོམས་ཐོའི་ནང་དུ་གོང་ཞུས་སྙེ་མོ་རྫོང་གི་མང་ཚོགས་ཀྱིས་རྒྱ་ནག་གི་དམག་མི་དང་ལས་བྱེད་པར་ཕར་རྒོལ་དེའི་སྐབས་སུ་བཅིངས་འགྲོལ་དམག་མི་བཅོ་ལྔ་ཙམ་དང་གཞུང་འཛིན་མི་སྣ་བདུན་དང་ས་གནས་ཀྱི་ལས་བྱེད་པ་དང་ཧུར་བརྩོན་ཅན་སུམ་ཅུ་སོ་གཉིས་ཙམ་ཞིག་བསད་ཡོད་པར་གནས་ཚུལ་སྐུར་གྱི་ཡོད་པ་རེད། སྟོབས་ལ་སྐབས་དེ་དུས་ཡང་རྒྱ་ནག་གཞུང་ནས་འགྲེལ་བརྗོད་བྱེད་ཡ་བྱས་པ་ཡིན་ན་སྙེ་མོའི་ཨ་ནེས་བུད་མེད་མང་པོ་ཞིག་ཀྱང་ཡང་རྐང་པ་གཏུབ་པ་དང་ལག་པ་གཏུབ་པ་སོགས་བྱས་ཡོད་རེད་ཅེས་སྐབས་དེ་དུས་ང་ཚོ་ད་སློབ་གྲྭ་ན་ཡོད་པའི་སྐབས་སུ་སློབ་ཕྲུག་རྣམས་ལ་ཡང་དྲིལ་བསྒྲགས་ཡང་བྱེད་ཀྱི་འདུག་དེ་ཚོ་བདེན་པ་ཡིན་ནམ་མིན་ནམ། ཐབས། བུད་མེད་ནང་ཁུལ་དང། ཁག་པོ་ཡིན་གྱི་སོང་སྤྱིར་བཏང་གི་རྒྱ་ནག་གི་དེ་དག་ཁྱེད་རང་གིས་གསུང་བའི་དེ་སློབ་གྲྭའི་སྐབས་སུ་ད་ཁྱབ་བསྒྲགས་བྱེད་ཟེར་གི་གནས་ཚུལ་དེ་དག་རྫུན་མ་རེད་བསམ་གི་འདུག་ག་རེ་ཟེར་ན་གནས་ཚུལ་གཅིག་ངས་གསལ་བོ་ལུས་ག་རེ་ཤོད་ཟེར་ན། རྗེས་ལ་ང་རང་ཚོ་བོད་ཀྱི་རྒྱ་ནག་གི་ད་གཞུང་འབྲེལ་གྱི་ཀློག་དེབ་ཟེར་རྒྱུ་དེ་ཚོའི་ནང་ལ་སྤྱི་ཚོགས་ཟེར་མཁན་བཟོ་འདྲ་དང་འོ་དེ་ཚོའི་གི་ཀློག་དེབ་ཀྱི་ནང་ལ། བོད་ཀྱི། ཐོག་མའི་གི་སྐུ་དྲག་ཟེར་ན་ད་ང་ཚོའི་བོད་གཞུང་གིས་ཟེར་ན་ཁྲིམས་གཅོད་མ་བཏང་རྒྱུ་མང་པོ་ཞིག་ཁྲིམས་གཅོད་བཏང་རེད་ཟེར་ཨ་ནི་ཚགས་པར་ཚགས་པར་དང་དེབ་ལ་སྟོན་ཅིག་མ་ཁྱབ་བསྒྲགས་ཞེ་པོ་བྱེད་ཀྱི་འདུག་དཔེ་མཚོན་གཅིག་ཞུ་བ་ཡིན་ན། དེ་དག་ངམ་རིང་རྫོང་གི་ཡག་མོ་ཤང་ཟེར་མཁན་དེ་ལ་ཨ་ནི་འབྲི་ར་གྲོང་ཚོ་ལབ་མཁན་ཅིག་ཡོད་རེད་འབྲི་ར་གྲོང་ཚོ་གི་ཨ་ནི

ལྔ་བཅུ། དང་བཞི་བཅུ་དེ་ཚོའི་ནང་གི་མི་ཡིན་པ་སོང་ཙང། དེ་ཡི་རྗེས་ཀྱི་ལོ་རབས་བརྒྱད་ཅུའི་མི་དེ་སོང་དུས་ཚང་མ་ལོ་དེ་གི་མིང་དེ་ཧ་གོ་ཚང་མ། ཁུལ་གྱི་བྱུང་རྒྱས་གནས་ཚུལ་ཚང་མ་ལོ་ག་རེ་ཡིན་པ་དེ་ཧ་གོ་གི་འདུག་ཨོ་དེ་ལྟ་བུ་གིས་ད་ག་རེ་ལབ་དགོས་རེད་ཟེར་ན། འགྲེལ་བཤད་ལོག་འགྲེལ་བྱས་ཀྱི་གནས་ཚུལ་འདི་འདྲ་མང་པོ་ཞིག་བྱུང་འདུག་ད་ངས་ཀྱི་སྙེ་མོའི་ཨ་ནེ་གིས་བོད་པ་རང་བསད། ཡོད་བ་མ་རེད་ཟེར་བཤད་ཐུབ་ཀྱི་མི་འདུག་དེ། ད་དུས་སྐབས་དེ་སྐབས་སུ་རྒྱ་ནག་གཞུང་གིས་ད་ཡར་ཐོན་ཅན་དེ་འདྲ་གི་ས་གནས་ཀྱི་ཡར་ཐོན་ཅན་དེ་འདྲ་ཡོད་ན་གཅིག་བྱས་ན་རྒྱག་ཉེས་ཕོག་ཉེས་ལས་བཀྲོང་བ་དང་ཡང་ན་གདོང་ཐུག་ཤོར་ཡོད་བ་དེ་འདྲ་སྲིད་པ་རེད་དེ་ཡིན་ན་ཡང་ད་རྒྱ་ནག་གི་ཁྱབ་བསྒྲགས་བྱེད་སྟངས་ཐམས་ཅད་དངོས་རེད་ཟེར་དེ་ག་ལབ་ཁག་པོ་ཤོར་ཡོད་ས་རེད་བསམ། རེད། ཨ་ནི་སྤྱིར་བཏང་ནས་ད་ང་ཚོས་ད་ལྟ་ད་རིང་གི་བུད་མེད་ལས་རིམ་འདིའི་ནང་ལ་ཡ། སྙེ་མོའི་ཨ་ནེ་འཕྲིན་ལས་ཆོས་སྒྲོན་ཞུ་ཡ་དེ་ད་ང་ཚོས་གཞོན་སྐྱེས་ཚོ་ལ་འགྲེལ་བཤད་ཅིག་རྒྱབ་པ་ཡིན་ན། སྟོབས་ལགས་ཀྱིས་ཁོ་རང་ལ་གདེང་འཇོག་ག་འདྲ་ཞིག་གནང་ས་རེད་ཁོ་རང་སྐབས་དེ་དུས་ལས་འགུལ་སྤེལ་དུས་ཀྱི་ཁོར་ཡུག་ལ་སོགས་པ་གནས་སྟངས་དེ་ག་འདྲ་ཅིག་འོག་ལ་ཡར་གནང་ཡོད་རེད། ད་སྙེ་མོ་ཨ་ནེ་གིས་ཁོ་རང་གི་ད་བྱ་སྤྱོད་ཟེར་ན་ད་ཁོ་རང་གི་ད་བློ་སྟོབས་དང་ནུས་པ་དེ་གིས་ང་ཚོས་གདེང་འཇོག་ལུགས་རིགས་ག་འདྲ་ཞུ་དགོས་རེད་ཟེར་ན་དངོས་གནས་དྲང་གནས་དུས་སྐབས་འདིའི་སྐབས་སུ་ད་ཧང་སངས་ཀྱི་མི་ཚང་མ་ལ་ཞེད་སྣང་སྐྱེས་དགོས་དང་ཁ་གྲགས་མི་འདུག་པས། འོད་ཟེར་ལགས་ཀྱིས་དུས་སྐབས་དེ་གི་དམག་དཔུང་གི་འགོ་ཁྲིད་ཅིག་ལ་བཅར་འདྲི་བྱེད་རྒྱུར་སྐད་ཆ་བཤད་དུས་ཧ་ལམ་དེ་རིང་ང་ཚོས་ཀྱི་ག་རེ་ཟེར་ན་ད། དུས་སྐབས་དེ་གི་གནས་སྟངས་དེ་ཞེ་པོ་གསལ་པོ་ཤེས་དགོས་ལོས་བྱེད་པ་རེད། དཔེ་བཤད་ན་འོད་ཟེར་ལགས་ཀྱིས་བཅར་འདྲི་ག་རེ་གནང་ཟེར་ན་དུས་སྐབས་དེ་གི་དམག་དཔུང་ཅིག་གི་དམག་དཔོན་ཅིག་ལ། སྐབས་དེ་དུས་ཀྱི་བོད་མི་ཚོ་ཧ་ཅང་སྙིང་རྗེ་པོ་དང་སེམས་ག་རེ་ཟེར་ན་ཡ་ང་དགོས་ཞིག་རེད། ག་རེ་ཟེར་ན་རིག་གནས་གསར་བརྗེ་གི་དེ་གི་ནང་ལ་སོ་སོའི་གི་ཕ་མ་སྤུན་ཀྱག་དེ་ཚོ། བསད་པ་ཡིན་པ་ཡིན་ན་ཐུགས་རྗེ་ཆེ་ལབ་དགོས་ཡོད་རེད། ད་དཔེ་བྱས་ན་སོ་སོའི་གི་ཁྱོ་བོ་བསད་པ་ན་དེ་སྐྱེ་དམན་དེ་ཨ་ནི་བསད་པ་དེ་ཐུགས་རྗེ་གནང་ཞུ་དགོས་ཡོད་རེད། ད་རྗེས་ལ་སྲིད་ཇུས་གུ་ཡངས་ལ་བྱུང་རྗེས་ཨ་ནི་ད་སྔོན་མ་བསད་རྒྱུ་དེ་ནོར་འཁྲུལ་ཤོར་ཤག་ཨ་ནི་ནོར་འཁྲུལ་ཤོར་བ་ཡིན་པ་སོང་ཙང་ཁྱེད་རང་ཚོ་ལ་གུན་གསབ་སྤྲད་ཀྱི་ཡིན་ཟེར་སྒོར་མོ་ཉིས་བརྒྱ་ཐམ་པ་སྤྲད་པ་ན་ཡང་ཚུགས།

གདོང་གཏུག་བྱེད་པ་དེ་གི། ད་ང་ཚོས་ཀྱི་དེང་དུས་རྗེས་ཤེས་ཨ་ལི་ཆ་བཞག་པ་ཡིན་ན་མི་ཚང་མ་ལ་ག་རེ་ཟེར་ན་རྗེས་དྲན་བྱེད་དགོས་ཡ་དང་ཨ་ནི་བློ་སྟོབས་དང་སེམས་ཤུགས་དེ་ཚོ་ལ་སློབ་སྦྱོང་བྱེད་དགོས་ཡ་ལ་ཅིག་ཆགས་བསྡད་ཡོད་རེད་བསམ་གྱི་འདུག། སྙེ་མོ་ཨ་ནེ་འཕྲིན་ལས་ཆོས་སྒྲོན་ལགས་ནས་དབུ་ཁྲིད་པའི། བོད་མིའི་གྱེན་ལངས་ཀྱི་ལས་འགུལ་དེ་ཚོ་རྒྱ་ནག་གཞུང་ནས་དམག་བཏང་སྟེ་དྲག་གནོན་བྱས་པའི་རྗེས་སུ་སྙེ་མོ་ཨ་ནེ་སོགས་རིའི་སྒང་ལ་ཡིབ་སྡོད་བྱས་པའི་གནས་ཚུལ་བྱུང་ཡོད་ཅེས་གོ་ཐོས་ཡོད། བྱས་ཙང་སྟོབས་ལགས་དེའི་སྐོར་ལ་གནས་ཚུལ་ག་རེ་ག་རེ་གསན་ཡོད་ན། ལ་དྲུག་ཅུ་རེ་དགུ་གི་ཟླ་གཅིག་ཟླ་བདུན་པ་བརྒྱད་པ་དགུ་པ་བཅུ་པ་དེ་དུས་ཡིན་ལ་ཆོས་ལགས་ཧ་ལམ་རི་སྒང་ལ་མང་པོ་བཞུགས་བྱས་ཁོ་རང་གི་ཕྱག་རོགས་ཅིག་འདུག་དེ་ཚོ་རི་སྒང་ལ་བཞུགས་ཡ་མ་ནི་སྒུག་ར་སྤྲད་ཅིག་ཧ་ལམ་གནམ་མདོ་ཞུ་ཡ་ཟས་ཞུ་ར་དེ་འདྲ་བཞུགས་བྱས་ཅིག་གང་བྱས་སྐྱེ་བ་བུ་ཡིས་བྱེད་དགོས་ཀྱི་ལས་དོན་མང་པོ་ཅིག་ཁོ་རང་གི་རི་སྒང་ལ་སྤེལ་ཅིག་ད་ང་ཚོའི་རི་སྒང་བྲག་ཕུག་ཟེར་དགོས་རེད་དང་ག་རེ་ལབ་དགོས་རེད་གཡང་ལ་འོ་ད་ག་ཚོད་རིས་སྲིང་དེ་འདྲ་མི་ཤེས་མཁན་ཧ་ཞེ་དྲག་མ་གོ་ར་ང་ཚོས་ཀྱི། ད། འཇབ་དམག་གི་རྣམ་པ་ལུས་རྩེ་འགྲད་ཀྱི་ཐོག་ནས་ནི། ཕར་འཐབ་རྩོད་མང་པོ་ཞེ་པོ་བྱེད་པའི་ལོ་རྒྱུས་འདི་འདྲ་འདུག་ལ། སྙེ་མོའི་ཨ་ནེ་འཕྲིན་ལས་ཆོས་སྒྲོན་ལགས་ཀྱིས་དབུ་ཁྲིད་པའི་སྙེ་མོའི་ནང་གི་ངོ་རྒོལ་གྱི་ལས་འགུལ་དེ་དག་ཕམ་ཉེས་བྱུང་པའི་རྗེས་སུ། སྙེ་མོའི་ངོ་རྒོལ་བ་ཁག་ཅིག་སྙེ་མོ་རང་གི་ནང་ལ་སྲོག་ཐོག་ཏུ་བཏང་ཡོད་པ་དང་དེ་བཞིན་སྙེ་མོའི་ཨ་ནེ་འཕྲིན་ལས་ཆོས་སྒྲོན་སོགས་ལྷ་སའི་ནང་ལ་སྲོག་ཐོག་བཏང་ཡོད་པའི་གནས་ཚུལ་བྱུང་ཡོད་པ་རེད།

སྐབས་དེར་ལོ་ཉི་ཤུ་རྩ་བརྒྱད་ཙམ་ཡིན་པའི་སྙེ་མོའི་ཨ་ནེ་འཕྲིན་ལས་ཆོས་སྒྲོན་ལགས་འཛིན་བཟུང་བྱས་པའི་རྗེས་སུ་གཅིག་སྟོང་དགུ་བརྒྱ་བདུན་ཅུ་ལོའི་སྤྱི་ཟླ་གཉིས་པའི་གཡས་གཡོན་གྱི་ཉི་མ་ཞིག་ལ། ལྷ་སའི་ནང་དུ་མི་ཚང་མ་མི་དམངས་ལུས་རྩལ་ཐང་དུ་བསྐོངས་པ་དང་དེ་རྗེས་སུ་བྱང་ངོས་ཀྱི་བྱེ་རགས་ཆུ་བོའི་སྲོག་ར་ཟེར་བར་སྲོག་ཐོག་ཏུ་བཏང་ཡོད་པས།